རྒྱུ་དེ་དགུ་པ་ཇི་ཡིན་པ་ཟེར་དེ་རྩ་བ་མཐོ་ས་དེ་ག་བ་མཐོ་བ་རེད་ཟེར་ན་ལན་གཉིས་པ་དེ་ལས་མཐོ་བ་རེད་ལན་དེ་ཡང་རྩ་བ་ཕག་དེད་པའི་དེ་ཉུང་མོ་བ་ལས་མཐོ་བ་རེད་ཉུང་མོ་བརྒྱད་ཁྲི་བཞི་སྟོང་ཡོད་རེད་དེ་ཚོང་མ་དང་ཆུ་ཚོད་བསྡུས་པ་ཡིན་ན་རྩ་བ་ཉུང་བ་གྲུ་སྲིང་དེ་ཡིན་པ་རེད་རྩ་བ་ཉུང་བ་གྲུ་སྲིང་རྩ་ཉུང་གྲུ་སྲིང་དེ་ཡིན་པ་རེད་རྩ་ཉུང་གྲུ་བོ་དེ་ཡང་ཆང་འཐུང་མོ་སོང་གི་ཁོངས་ལ་གཏོགས་ཆང་འཐུང་གཉིས་པོ་དེ་ཡང་དེ་ནས་རྩ་བ་མ་རིག་པ་དེ་ལས་མཐོ་ཡིན་པ་རེད་ད་ལྟད་མོ་མ་རིག་པ་ལྟད་མོ་མ་རིག་པ་དེ་ལས་མཐོ་བ་ཡིན་ས་ལྟད་མོ་མ་རིག་པ་དེ་ཡིན་ན་ད་ཉོན་མོ་ཐང་ཅིག་གི་རྩ་བ་རེད་ལས་ཐང་ཅིག་ཆེའི་རྩ་བ་རེད་རྒྱུ་དེ་དགུ་པ་ཐང་ཅིག་ཆེའི་རྩ་བ་དེ།

དམག་དཔུང་ཡན་ལག་བཞི་ལ་སོགས་པ་ཚོས་གྲ་སྒྲིག་བྱས་ནས་རང་ལ་དམག་རྒྱག་མཁན་ཅིག་ཡོང་གི་འདུག་ན་ཚུར་ཕྱོགས་ངོས་ནས་ཁོ་ཡི་ཁ་གཏད་གཅོག་ཐུབ་མཁན་གྱི་གྲ་སྒྲིག་བྱེད་དགོས་བ། གྲ་སྒྲིག་བྱས་ནས་ཕར་ཕྱོགས་དམག་དཔུང་དེ་ཆུང་ཆུང་ཅིག་མ་གཏོགས་མེད་པ་ཡིན་ན་ནི། ཚུར་ཕྱོགས་དེ་དམག་དཔུང་ཆུང་ཆུང་ཅིག་གི་གྲ་སྒྲིག་དེ་ཙམ་གྱིས་མི་འཆོར་བ་ཅིག་ཕ་རོལ་པོ་དེ་ཕམ་ནས་རང་ས་དེ་ཟིན་ཐུབ་པ་བྱུང་སོང་ན་ནི། དེ་ཙམ་གྱིས་ཚིམ་པ་བྱས་བསྡད་མཁན་ཅིག་ཡོང་དགོས་བ།

དེ་དང་འདྲ་བ་ཞིག་གིས་མ་རིག་པ་དགྲ་བོ་དེ་ཡི་ཁ་གཏད་བཅག་སྟེ་གི་ནི་ང་རང་ཚོ་བདག་མེད་རྟོགས་པའི་ཤེས་རབ་རྟེན་རྟེན་ཅིང་འབྲེལ་བར་འབྱུང་བ་ཟབ་མོ་སྟོང་པ་ཉིད་ཀྱི་དོན་དུ་རྟོགས་མཁན་དེ་ཡིན་པ་གཅེས་པ་གཅེས་སྐྱོང་བྱེད་ལ་དེ་ལ་ནི་སྦྱིན་སོགས་ཕྱིན་དྲུག་ལ་སོགས་པ་དེ་ཚོ་ཚོགས་རྒྱ་ཆེན་པོ་ཡི་སྒོ་ནས་མཛེས་ནས་ཉམས་སུ་བླངས་མཁན་དེ་ཡིན་ན་མ་རིག་པ་ཁོ་རང་མེད་པར་བཟོ་བ་ཙམ་གྱིས་མ་ཚད་ཁོ་རང་བག་ཆགས་དང་བཅས་པ་མེད་པར་བཟོ་ཐུབ་པ། བག་ཆགས་དང་བཅས་པ་མེད་པར་བཟོ་དགོས་བསམ་སོགས་རྣམས་ལས་བཅས་ནས་བློ་སྟོབས་ཆེན་པོ་བསྐྱེད་ནས་རྒྱལ་སྲས་བདག་ཉིད་ཆེན་པོ་རྣམས་ཀྱིས། གཙོ་བོ་ཁ་གཏད་གཅོག་མཁན་དེ་ག་རེ་ཟེར་ན། རྟེན་ཅིང་འབྲེལ་བར་འབྱུང་བའི་དེ་ནས། སྟོང་པ་ཉིད་ཀྱི་དོན་རྟོགས་པའི་བློ་དེ་རེད་དེ་ཡིན་ན་དེ་ལ་ཚོགས་གཉིས་ཀྱི། དེ་ནས་ཚོགས་རྒྱ་ཆེན་པོ་ལ་སོགས་པ་དེ་ཚོས། ག་རེ་ཟེར་དགོས་ན་དེ་ཚོགས་ཀྱིས་མཛེས་པར་བྱས་ནས། རྣམ་ཀུན་མཆོག་ལྡན་གྱི་སྟོང་ཉིད་རྟོགས་པའི་ཤེས་རབ་ཟེར་ནས་གསུངས་དེ་ག་འདྲ།

གང་གཅིག་ཡིན་དུས་གཅིག་ཡིན་པས་ཁྱབ་པ་དང་གཅིག་ལས་ལོགས་སུ་ངོ་བོ་གཞན་དུ་ངོས་འཛིན་རྒྱུ་མེད་པ་དེ་ཙམ་གྱིས་མ་གཏོགས། བློ་ལ་ངེས་ཤེས་གཞན་དང་མི་འདྲ་འདྲེན་པའི་སྒོ་ནས་དོན་གཅིག་ཚུལ་དུ་ཡོད་མ་རེད། རྟེན་འབྱུང་དང་སྟོང་ཉིད་གཉིས་དོན་གཅིག་ཡིན་ཟེར་དུས་ངེས་ཤེས་འདྲེན་ཚུལ་གཞན་དང་མི་འདྲ་ཅིག་གཏན་ཏིག་ཡོད་རེད་པ་དང། དཔེར་ན་རྟེན་འབྲེལ་མཐོང་བ་ཙམ་གྱིས་སྟོང་ཉིད་ལ་ངེས་ཤེས་འདྲེན་ཐུབ་པ་དང་སྟོང་ཉིད་མཐོང་བ་ཙམ་གྱིས་ལམ་སང་རྟེན་འབྲེལ་ལ་ངེས་ཤེས་འདྲེན་ཐུབ་པ་བྱས་གཅིག་གྲོགས་སུ་གཅིག་འཆར་ཐུབ་ཡག་ཅིག་གཏན་ཏིག་ཡོད་རེད་པ། དེ་ཡོད་ཙང་ཁོ་གཉིས་གཉིས་དོན་གཅིག་ཡིན་ཟེར་ཏེ་གཞན་མ་དོན་གཅིག་ཡིན་ཟེར་དེ་དང་འདྲ་ཡག་ཁྱོན་ནས་མེད་པ་རེད། ཙང་རྟེན་ཅིང་འབྲེལ་བར་འབྱུང་བའི་ཟབ་མོ་སྟོང་པ་ཉིད་ཀྱི་དོན་དུ་རྟོགས་པའི་ལམ་དེ་ཉིད་ཀྱིས་རྩ་བ་མ་རིག་པ་དེ་བཟློག་ཐུབ་པ་རེད། དེ་ཡིན་ཙང་ཙང་དེ་ཡི་གཉེན་པོ་དེ་ཡིན་ན་དེ་ཚེ་བློ་དང་ལྡན་པ་ཡིས་རྟེན་ཅིང་འབྲེལ་བར་འབྱུང་བའི་ལམ་ཟེར་ཟེར་དགོས་དེ་རྒྱུ་མཚན་དེ་རེད། ད་ད་ལྟ་ང་ཚོ་ཚིག་བཞི་པོ་དེའི་དོན་རྩ་དེ་དེ་ཡིན་པ་རེད། ད་དྲི་བ་ལབ་ཡས་འདྲ་འདུག་མི་འདུག་གས། མེད་མེད་པ་འདྲ་དེ་མི་འདུག།

ཁོང་དུ་མ་ཆུད་པ་བྱས་དེ་ལ་ལམ་དེ་ལ་ནི་དོན་གཉེར་བྱེད་བྱས་ནས་རྩོལ་བ་རྩ་བ་ནས་མ་བྱས་པ་བྱས་ནས་ཏོག་སེར་བསྡད་པ་དེ་ག་ནས་རུང་གི་རུང་གི་མ་རེད། བསྡད་ཐུབ་ཡས་ཁྱོན་ནས་ཡོད་མ་རེད་ལམ་ཟབ་མོ་དེ་ལྟ་བུ་ཞིག་ཡོད་པ་ཅིག་ལ་ཉན་པ་དང་ཡང་རྟེན་འབྲེལ་གྱི་རྣམ་གཞག་ལ་ནི་བཙལ་ཡས་བཙལ་ཡས་བྱས་ནས་ཟབ་མོ་སྟོང་པ་ཉིད་ལ་གོ་བ་རྙེད་པ་ཅིག་མ་བྱས་ན་བསྡད་ཐུབ་ཁྱོན་ནས་ཡོད་མ་རེད་ཟེར་ཇི་ལྟར་ཁོང་དུ་ཆུད་མི་འགྱུར་ཟེར་གང་འདྲ་བྱས་ནས་དེ་ཁོང་དུ་ཆུད་མི་ཐུབ་ལ། མ་འབད་རང་འབད་བྱས་ནས་འབད་དགོས་ཀྱི་རེད་ཟེར།

སྟོང་པ་གཉིས་པོ་དེ་དོན་གཅིག་པ་ཡིན་པ་དང་གནད་འགག་མཐར་ཐུག་པ་ཡིན་པ་དེ་ལྟ་ལགས་ན། མགོན་ཁྱོད་ལ་བསྟོད་པའི་སྒོར་ནི་སུ་ཞིག་གིས། དེ་འདྲ་ཡིན་པའི་རྒྱུ་མཚན་དེ་ལ་བལྟས་ནས་མགོན་པོ་ཁྱོད་ལ་དེ་ནས་བསྟོད་པའི་སྒོ་མང་པོ་ཡོད་རེད། ག་རེའི་སྒོ་ནས་བསྟོད་ཀྱི་ཡིན་ནའི་ང་རང་ཚོ་བསྟོད་རྒྱུ་ཡོད་པ་ཅིག་རེད། དཔེར་ན་ལམ་ང་རང་ཚོ་བྱང་ཆུབ་ལམ་གྱི་རིམ་པ་ལ་ཆ་བཞག་གི་ཡིན་ནའི་བཤེས་གཉེན་བསྟེན་ཚུལ་ནས་བཟུང་སྟེ་མི་སློབ་པའི་ཟུང་འཇུག་བར་དེ་ལམ་གྱི་རིམ་པ་དེ་དང་དེ་ཞེས་བྱ་བ་ཡོད་རེད། ཐེག་པ་གསུམ་གྱི་ལམ་གྱི་རིམ་པ་དེ་དང་དེ་ཞེས་བྱ་བ་ཡོད་རེད། བསམ་གཏན་བཞི་དང་གཟུགས་མེད་བཞི་ལ་སོགས་པ་དེ་ཚོ་སྙོམས་འཇུག་དང་འང་དེ་འདྲ་མང་པོ་ཅིག་ཡོད་རེད་ཟག་མེད་ཡེ་ཤེས་སྡེ་ཚན་ཉེར་གཅིག་ཡོད་རེད་དེ་དག་ཚང་མ་ཐམས་ཅད་ཀྱི་སྒོ་ནས་བསྟོད་པ་བསྟོད་ཀྱི་ཡིན་ན་བསྟོད་ཆོག་པ་ཞིག་རེད་ཟེར་བསྟོད་པའི་སྒོ་མང་པོ་ཅིག་ཡོད་རེད་ཟེར། བསྟོད་པའི་སྒོར་ནི་སུ་ཞིག་གིས་བརྟེན་ནས་འབྱུང་བ་གསུངས་པ་ལས་ངོ་མཚར་གྱུར་པ་ཅི་ཞིག་རྙེད་ཟེར། བསྟོད་པའི་སྒོ་ཡི་ནང་ནས་ད་མཆོག་ཏུ་གྱུར་པ་དེ་རྟེན་འབྲེལ་ཟབ་མོ་བསྟོད་པའི་སྒོ་ནས་རྟེན་འབྲེལ་སྟོང་པའི་དོན་དུ་གསུངས་པས་དེའི་ཆ་ནས་བསྟོད་པ་དེ་ལས་ལྷག་པ་ཅི་ནས་ཅི་ནས་བསྟོད་ཡ་རྩ་ནས་ཡོད་མ་རེད། བསྟོད་པའི་ནང་ནས་བསྟོད་པ་མཐར་ཐུག་པ་དེ་དེ་རེད། བརྟེན་ནས་འབྱུང་བ་གསུངས་པ་ལས་ངོ་མཚར་གྱུར་པ་ཅི་ཞིག་རྙེད། དེ་ལས་ལྷག་པ་ཅིག་རྙེད་ཡོད་མ་རེད། ཤིན་ཏུ་ངོ་མཚར་བ། ཤིན་ཏུ་ཡ་མཚན་པ་ཅིག་དང་ཤིན་ཏུ་ཧ་ལས་པའི་དོན་ཅིག་རེད་ཟེར་ངོ་མཚར་གྱུར་པ་ཅི་ཞིག་ཡོད། དེ་ཡང་དེ་ཡིན་དགོས་ཡའི་རྒྱུ་མཚན་དེ་ག་རེ་རེད་ཟེར་ན། ཡང་ན་རྟེན་འབྲེལ་བསྟོད་པའི་སྒོ་ནས། བསྟོད་སོང་ན་སངས་རྒྱས་བཅོམ་ལྡན་འདས་ལ་བསྟོད་པ་ཡིན་ན་ནི་སྟོན་པ་བླ་ན་མེད་པ་འགྲོ་ཡས་བྱེད་དུ་མཆོག་ཏུ་གྱུར་པ་གཞན་གྱི་སྒོ་ནས་བསྟོད་པ་ཡིན་ན་དེ་ལྟ་བུ་མི་འགྲོ་དགོས་ཡའི་རྒྱུ་མཚན་ག་པར་ཐུག་པ་རེད་ཟེར་ན་དེ་རྒྱུ་མཚན་གཤམ་དེ་རེད་གང་གང་རྐྱེན་ལ་རག་ལས་པ་དེ་དེ་རང་བཞིན་གྱིས་སྟོང་ཞེས་གསུངས་པ་འདི་ལས་ཡ་མཚན་པའི་ལེགས་འདོམས་ཚུལ་ནི་ཅི་ཞིག་ཡོད། གང་གང་རྐྱེན་ལ་རག་ལས་པ། འབྲས་བུ་གང་དང་གང་ཡིན་པ་དེ། རྐྱེན། རྒྱུ་དང་རྐྱེན་དེ་དང་དེ་ཞེས་བྱ་བ་ཅིག་ལ་བརྟེན་ནས་སྐྱེས་པ་ཡིན་པ་དེ། དེ་གང་ཡིན་པ་རྒྱུ་མཚན་དེ་ལ་བརྟེན་ནས་ནི་རང་ངོ་ནས་མ་གྲུབ་པ་རེད། འབྲས་བུ་གང་དང་གང། རྒྱུ་རྐྱེན་དེ་དང་དེ་ཞེས་བྱ་བ་ཅིག་ལ་བརྟེན་ནས་སྐྱེ་དགོས་པ། རྒྱུ་རྐྱེན་དེ་འཛོམས་པ་ཡིན་ན་ཁོ་ཡོང་ཡ་གི་ཡོང་རྒྱུ་ཡོད་པ་རྒྱུ་རྐྱེན་དེ་མེད་པ་ཡིན་ན་ཁོ་ཡོང་ཡ་མེད་པ། དེ་ཡིན་ཙང་ཁོ་རང་དབང་དང་བྲལ་བ་རེད་བ། རང་དབང་དང་བྲལ་བ་རེད་རྒྱུ་རྐྱེན་ག་རེ་བཟོས་བཟོས་ཅིག་མ་གཏོགས་ཁོ་རང་རང་ལ་རང་དབང་ཡོད་མ་རེད་བ། དེ་རང་དབང་མེད་བཟོ་ས་རྒྱུ་སྐྱེས་ལ་བལྟས་དགོས་གལ་རྩོམ་པ་དང་བཅས་དེ་ནི་རང་དབང་མེད་པ་ཅིག་རེད་རང་དབང་མེད་པ་དང་རང་བཞིན་མེད་པ་གཉིས་པོ་དེ་གཅིག་པ་རེད།